接下来， 请收看大宝法王慈悲开示。

ད་ཡིན་པས་ནས་ང་རང་ཆུང་དུས་ནས་ད་ང་རང་གི་ཨ་ཕ། ཕ་མ་ཟེར་ནས་འདྲ་འདུག་དེ་དག་ཐམས་ཅད། སློབ་དཔོན་རིན་པོ་ཆེ་ལ་དཔེ་མི་སྲིད་པའི་དད་པ་ཡོད་དད་པ་དང་འདྲི་ཀན་ཀན་རེད། ང་རང་ཆུང་ཆུང་སྐབས་ལ་ཡ། ད་ང་བསམ་བློས་དྲན་ཟིན་སྐབས་ལ་ཡ་ཨ་ནི་གཞན་དག་གང་འདོན་བཞིན་མེད། ཚིག་བདུན་གསོལ་འདེབས་ཅིག་འདོན་བཞིན་ཡོད་ཨུ་རྒྱན་ཡུལ་གྱི་ནུབ་བྱང་མཚམས་པད་མ་གེ་སར་སྡོང་པོ་ལ་ཟེར་དེ་འདོན་བཞིན་ཡོད། ད་དེ་གཅིག་ཚང་ཚང་དེ་ཕན་ཐོགས་རེད་ཡོད་ས་རེད། བྱས་ཙང། ང་ཚོ་ཡང་ང་ཚོ་འབྲོག་པ་ཡིན་ཙང་འབྲོག་པ་ཟེར་དུས་རུ་བ་སྤོ་རུ་བ་རུ་བ་སྤོ་ཟེར་དུས་བསྡད་ས་གཅིག་ལ་མ་བསྡད་ཅིག་ག་ས་ཡིན་ས་ལ་བས་དབྱར་ཁ་དེ་ཚོ་ས་ཆ་ག་ས་ཡིན་ས་སྤོ་འགྲོ་གི་རེད། དེ་དུས་ཙང་ད་ཡང་རུ་བ་སྤོ་ས་འཚེར་ས་ཡག་ས་དེ་འདྲས་ལ་རྩྭ་ཆུ་འཛོམས་ས་དེ་འདྲས་ལ་ཡ་གོ་ཡང། ང་ཚོའི་གི་མི་ཚང་ཚང་མ་ཚུར་རུག་རུག་བྱས་བྱས། དུད་ཚང་ཚང་མ་ཚུར་རུག་རུག་བྱས་རྒྱན་རྒྱག་གི་རེད་བ། རྒྱན་བརྒྱབ་ཡོང་དུས་ས་ནས་ཡང་བས་རྩྭ་ཆུ་འཛོམས་ས་ཡག་ས་དེ་འདྲས་ལ་ཡ་དེ་ནས་ཨེ་ཐོབ་ལྟ་བ་བྱེད། བྱས་ཙང། མཚམས་མཚམས་ཀྱི་ངའི་ཨ་ཕ་འདི་དེ་འདྲས་རྒྱན་རྒྱག་པར་འགྲོ་དུས་ས་ནས་མ་འགྲོ་གོང་ལ་ཡ། ད་དེ་རིང་ཉི་མ་ཉིན་གང་འདོན་ཤོག།

རྒྱན་ཡག་པོ་ཞེ་དྲག་ཐོབ་མེད་ན་ཚུར་སླེབས་དུས་ཙམ། ཁྱོད་རང་ཡག་པོ་འདོན་ཡོད་ས་མ་རེད། རྒྱན་ཐོབ་མ་སོང་ཡག་པོ་འདོན་ཡོད་ས་མ་རེད། དེ་ནས་ཡང་བས་རྙོག་དྲ་བཤད། བྱས་ཙང། ཡང་ཐེངས་གཅིག་ལ་ཡ། ང་ཚོ་དགུན་ཁ་བསྡད་ས་དེ་ལ་ཡ་བསྡད་པའི་སྐབས། ཐེངས་གཅིག་ལ་ཡ་བསྡད། ང་ཚོ་དེ་ལུང་པ་འདྲ་ཅིག་རེད་ལུང་པ་ཁུག་དཀར་ཚོ་ལ་ཡ་ལུང་པའི་ཕུ་འདྲ་པོ་ཅིག་རེད།

གཅིག་བོད་རྒྱ་གར་ནས་གཅིག་ཆོས་ལུགས་མི་འདྲ་བ་སོ་སོ་བྱས་ནས་བོད་ལ་དར་ཡོང་མདོག་མ་རེད། ད་དེ་བོད་ལ་ཡ་གཅིག་བླ་མ་བརྒྱུད་པ་མི་འདྲ་བ་དང་གཅིག་དགོན་པ་ཆགས་ཆགས་ཚུལ་ཆགས་ས་མི་འདྲ་བའི་དབང་གིས་ཨ་ནི་ཡང་བས་མཚན་སོ་སོ་སོ་ཐོགས་སོང་བ་མ་གཏོགས་དོན་དག་རྡོག་རྡོག་ང་རང་ཚོ་གཅིག་བསྟན་པ་གཅིག་དང་སྟོན་པ་གཅིག་ཡིན་པ་དེ་ཐེ་ཚོམ་ཡོད་མ། ད་ཡིན་པ་ཡིན་ན་ཡང། ང་རང་ཚོ་བསྟན་པ་གཅིག་དང་སྟོན་པ་གཅིག་ཡིན་པ་འདི་ག་ལེ་ག་ལེར་བརྗེད་འགྲོ་གི་རེད། ག་རེད་ཟེར་ན། སྟོན་པ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་འདས་ནས་ལོ་ཉིས་སྟོང་ཕྱིན་ཚར་རེད། དེ་ནང་བཞིན་སྟོན་པ་ཡང་བས་བསྟན་པ་དེ་ཡང། སྟོན་པས་བསྟན་པ་དེ་ཡང་བས་སོ་སོར་གྱེས་ནས་དཔེར་ན་རྒྱ་གར་ལ་ཡང། དེ་ནས། སྡེ་པ་བཅོ་བརྒྱད་སོ་སོར་གྱེས་པ་རེད། དེ་ག་ནང་བཞིན་བོད་ལ་ཡིན་པ་ཡིན་ན་ཡང་དག་པའི་བསྟན་པ་སྔ་དར་དང་ཕྱི་དར་དང་དེ་ནས་དེ་ག་ནང་བཞིན་ཅིག་ཕྱི་དར་ལ་ཡང་བས་སོ་སོ་སོ་སོ་ཁ་གྱེས་སོང་རེད་དེ་གྱེས་ནས་རྒྱུན་རིང་པོ་ཕྱིན་པ་ཡིན་དུས་ས་ནས་རང་ཉིད་སྟོད་ང་རང་ཚོ་ཚང་མ་སྟོན་པ་གཅིག་པ་དང་བསྟན་པ་གཅིག་པ་ཡིན་པའི་སྣང་ཚུལ་ཟེར་ན་ཚོར་སྣང་འདྲ་བ་དེ་ག་ལེ་ག་ལེ་ཞན་དུ་ཞན་དུ་འགྲོ་ད་གཅིག་ང་ཆེ་ང་བཙན་ཁོ་ཡག་པོ་མ་རེད་ཟེར་ཡག་འདྲ་བ་ཅིག་དེ་འདྲ་ཅིག་ག་རེ་ཟེར་ཡག་དེ་མང་རུ་རེ་འགྲོ་དེ་ཡག། ད་དེ་ཡག་པོ་ཟེར་མཁན་ཡོད་མ་རེད། ག་རེ་རེད་ཟེར་ན། སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་འདི་ད་ག་འདྲ། ག་འདྲས་སེ་འཇིག་འགྲོ་གི་རེད། སངས་རྒྱས་ཀྱིས་ལུང་བསྟན་པའི་སྐབས་ལ་ཡ་སངས་རྒྱས་ཀྱི་བསྟན་པ་འདི། བསྟན་པ་འཛིན་པའི་གང་ཟག་ནང་ཕན་ཚུན་རྩོད་པ་བྱས་ནས་འཇིག་འགྲོ་གི་རེད། བྱས་ཙང། ང་རང་ཚོ་ནང་ཕན་ཚུན་རྩོད་པ་བྱེད་ཡག་དེ་བསྟན་པ་འཇིག་པའི་རྒྱུ། དེ། བདུད་སྙིང་དུ་ཞུགས་པའི་ལས་ཀ་ཞིག་རེད་མ་གཏོགས་དེ་དཔེ་ཡག་པོ་ཅིག་རེད་མི་འདུག་བྱས་ཙང་ངས་ནམ་རྒྱུན་ནས་བཤད་བསྡད་ཀྱི་ཡོད། ང་རང་ཚོ་ག་ཚད་ཅིག་ཐབས་སྡུག་པོ་ཡིན་པ་ཡིན་ནའང་བསྟན་པ་བཤིག་པའི་ལས་མ་བསགས་ན་ཡག་པོ་རེད། རང་ཉིད་བསྟན་པ་བཤིག་མཁན་གྱི་གང་ཟག་དེ་མ་ཆགས་ན་ཡག་པོ་རེད། དེ་འདྲའི་བྱས་བྱས་ངས་བཤད་བསྡད་ཀྱི་ཡོད། བྱས་ཙང་ཚང་མས་ཅིག་ག་རེ་ཞུ་དགོས་རེད་དེ་ལ་ཡ་ཅིག་གཟབ་གཟབ་བྱེད་དགོས་པ་དེ་ཞེ་དྲག་གལ་ཆེ་བ་རེད་བཞག། ངས་ཁ་སང་སྔོན་མ་དེ་དགུན་ཆོས་སྐབས་ལ་ཡང་བཤད་པ་ཡིན་དེ་རིང་དེ་ཅིག་བཤད་ནའང་ཁྱད་ཁྱད་པར་གང་མི་འདུག་ང་རང་ཚོ་དེ་ལ་ཡང་ངས་སྒྲུང་ཞིག་བཤད་སྒྲུང། ད་ང་རང་སྤུ་གུ་ཡིན་ཙང་སྤུ་གུ་འདྲ་པོ་ཅིག་ཡིན་ཙང་ད་སྒྲུང་བཤད་ཡག་དགའ་པོ་ཡོད་རེད་པ་ད་སྒྲུང་ཞིག་བཤད་བཞག་ན།

ཨ་ར་སམ་གཅིག་གི་ཚིག་གཉིས་སུ་ཁྱེར་བ་བཟོད་པ་ཟེར་ཚིག་གཉིས་ཀྱིས་ཤེས་ཀྱི་ཡོད་མ་རེད་ཚིག་གསུམ་ཤེས་ཀྱི་མེད། གཅིག་པོ་དེ་ཚིག་གསུམ་ཤེས། ཁོ་རང་གཉིས་ཚིག་གཉིས་གཉིས་གསུམ་གཅིག་ལ་མ་མཐུན་འཁྲུག་པ་ཤོར་ཟེར། ཤེས་རྒྱུ་ཁོ་བཟོད་པ་ཤག་གཅིག་པོ་རེད་ཡིན་ནའང་འཁྲུག་པ་ཤོར་ཟེར། ད་ག་ནང་བཞིན་ང་རང་ཚོ་བོད་གངས་ཅན་ལྗོངས་ཆོས་བརྒྱུད་ཕན་ཚུན། དངོས་གནས་ཅིག་བཤད་སྟངས་མི་འདྲ་བ་བཤད་ལུགས་མི་འདྲ་བ་ཙམ་རེད་མ་གཏོགས་བཤད་རྒྱུ་ཁོ་ནི་གཅིག་པ་རེད་བ་བཤད་རྒྱུ་ཚང་མ་བྱང་ཆུབ་ཀྱི་སེམས་སྟོང་པ་ཉིད་བཤད་བསྡད་ཀྱི་ཡོད་རེད་ད་ཡིན་པ་ཡིན་ནའང་བཤད་སྟངས་མི་འདྲ་དུས་ད་ང་ཚོ་འཁྲུག་པ་ཤོར་ཁྱོད་ཀྱིས་ངས་བཤད་པ་ནང་བཞིན་བཤད་ཀྱི་མི་འདུག་བྱས་ཙང་གང་མིན་ཚད་ཡིན་ཟེར་དེ་ལབ་བསྡད་ཡོང་ད་དེ་ཧམ་པ་ཚ་པོ་རོགས་རེད་ཡིན་གཅིག་མིན་གཅིག་སོ་སོས་བཤད་པ་ནང་བཞིན་མི་གཞན་དག་དེ་བཤད་དགོས་གལ་མེད་པ་ད་བཤད་ཡག་དེ་དོན་དག་དེ་གཅིག་པ་རེད་བསྡད་ཡོད་ན་བཤད་ལུགས་བཤད་སྟངས་ག་འདྲ་བཤད་ནའང

བྱས་ཙང། གསར་མ་བའི་རྡོ་རྗེ་དྲིལ་བུ་འཇོག་སྟངས་འདི་འདྲས་རེད་རྙིང་མ་བའི་རྡོ་རྗེ་དྲིལ་བུ་བཞག་སྟངས་འདི་འདྲས་རེད་ཟེར་ཏོག་ཙམ་ཏོག་ཙམ་མི་འདྲ་བ་ཡོང་གི་འདུག་ཡིན་ན་ཡང་དེ། ཕྱག་ལེན་མི་འདྲ་བ་ཙམ་དང་ཤེས་པ་མི་འདྲ་བ་ཙམ་ཞིག་གིས། དོན་ནང་དོན་བསྟན་པ་ཁོ་རང་མི་འདྲ་བ་ཅིག་དང་ལོགས་ཀ་འདྲ་པོ་ཅིག་ཡིན་བསྡད་པ་ཅིག། མཚོན་ཐུབ་ཀྱི་མ་རེད་པ། དེ་ནས་འདིའི་རྒྱུ་མཚན་ལ་བརྟེན་ནས་ང་ཚོས་ཅིག་ཕྱིའི་གི་རྣམ་པ་མི་འདྲ་བ་ཙམ་དང། ཡང་ཅིག་ཤེས་པ་མི་འདྲ་བ་ཙམ། ད་ག་ནང་བཞིན་ཅིག་འགྲོ་སྟངས་མི་འདྲ་བ་ཙམ་ཞིག་གིས་ཨ་ནི་ཅིག་མི་འདྲ་བ་ཞེ་པོ་ཅིག་ཡིན་བསམ་པ་ཅིག་དྲན་བསྡད་ཡ་དེ་ཡག་པོ་ཞིག་རེད་མི་འདུག་སྤྱི་བཏང་གི་རྣམ་པ་མི་འདྲ་བ་སོ་སོ་ཡོད་དགོས་ཡ་ཅིག་རེད་ག་རེ་རེད་ཟེར་ན་སེམས་ཅན། ག་རེ་ཞུ་ད་སེམས་ཅན་གྱི་གྲངས་མཐའ་ཡས་པ་ཅིག་ཡོད་རེད་སེམས་ཅན་སོ་སོ་ལ་མོས་པ་མི་འདྲ་བ་མི་འདྲ་ཡོད་རེད། དགའ་ཕྱོགས་སེམས་ཅན་སོ་སོ་གྱིས་དེ་དགའ་བ་བྱེད་ས་མི་འདྲ་བ་མི་འདྲ་ཡོད་རེད་བྱས་ཙང་དེ་དག་དང་མཐུན་པའི་གི་ཡག་པའི་ཅིག་སྤྱོད་ཚུལ་ཡིན་ན་ཡང་མི་འདྲ་མི་འདྲ་བཤད་པ་ཡིན་ན་ཡང་མི་འདྲ་མི་འདྲ་དགོས་རེད་མ་གཏོགས་བཤད་པ་གཅིག་མ་གཏོགས་རྒྱག་ཡག་མེད་ན་སེམས་ཅན་ཐམས་ཅད་ཀྱི་བློ་མགུ་ཐུབ་ཀྱི་མ་རེད་བ། དེ་འདྲ་ཡིན་དུས་ཙང་ན་བཤད་པ་མི་འདྲ་མི་འདྲ་དགོས་རེད།

སྟེ་ཅིག་བསྟན་པ་རིས་མེད་པའི་སྐྱེས་བུ་དམ་པ་རྣམས་ཀྱིས་ག་རེ་ཞུ། མཛད་བཞག་པའི་ཀྱི། ད་གསུང་མང་པོ་ཅིག་བཅུག་ཡོད་རེད་དེ་ག་ནང་བཞིན་ང་རང་ཚོ་ད། མཉམ་མེད་དྭགས་པོ་བཀའ་བརྒྱུད་ཀྱི། ཆོས་བརྒྱུད་ཆོས་བརྒྱུད་ནང་ལོགས་ལ་ཡང་ཅིག་བཀའ་བརྒྱུད་ད།

ཅིག། དེ་འདྲ་བའི་ཅིག་ག་རེ་ཞུ་ད་མཛད་པ་པོ་ཐམས་ཅད་དེ། ཨ་ནི། ལྷ་དང་བཅས་པའི་འགྲོ་བ་ཐམས་ཅད་ཀྱི། སྐྱབས་དང་མགོན་ཡིན་འདས་པ་ཅིག་དང། དེ་ག་ནང་བཞིན་བསྟན་པ་འཛིན་པའི་སྐྱེས་བུ་དམ་པ་ཡིན་འདས་པ་དེ། ཀོ་སྨོས་མེད་རེད། བྱས་ཙང་དེ་ཚོའི་གི་གསུང་དེ་ཚོ། ང་ཚོ་ཐ་ན་ཡང་བས་ཞལ་འདོན་ཕར་སྐྱོར་ཐུབ་པ་བྱུང་བ་ཡིན་པ་ཡིན་ན། ཏན་ཏན་གྱི་ཅིག། སོ་སོའི་སེམས་ལ་ཡིན་པས་ན་ཡང་དགེ་བའི་བག་ཆགས་བཟང་པོ་འཇོག་གི་རེད་ལ། དེ་ག་ནང་བཞིན། ཅིག། གནང་བ་དང་ཉན་པའི་སེམས་ཅན། ཅིག། སྤྱོད་ཚུལ་མི་འདྲ་བ། མོས་པ་མི་འདྲ་བ། དེ་ག་ནང་བཞིན་ཁམས་མི་འདྲ་བ། དེ་ག་ནང་བཞིན་གྱི། ག་རེ་ཞུ་ད། མཐོང་སྣང་མི་འདྲ་བ། དེ་དག་ཐམས་ཅད་ལ་ཡིན་པས་ན་ཡང་མ་འོངས་པ་ལ་སོ་སོའི་གྱི། ཅིག།

ད་བཤད་པ་བ་དེ་ཚོས་སྒྲུབ་པ་བ་ལ་ཅིག་ཁ་འདྲ་དང་སྒྲུབ་པ་བ་དེ་ཚོས་བཤད་པ་བ་ལ་ཁ་འདྲ་དང། དེ་དེ་ཡག་པོ་སྐད་རེད་མི་འདུག་ག། དངོས་གནས་བྱས་པ་ཡིན་ན་བཤད་པ་བ་དེ་ཚོས་ཀྱི་སྒྲུབ་པ་བྱེད་དགོས་རེད་སྒྲུབ་པ་བ་དེ་ཚོས་བཤད་པ་བྱེད་དགོས་རེད། བཤད་སྒྲུབ་ཟུང་འབྲེལ་དགོས་རེད་མ་གཏོགས་བཤད་སྒྲུབ་ཡ་བྲལ་སོང་ན་སངས་རྒྱས་བསྟན་པ་ཆ་ཚང་གི་མ་རེད་སངས་རྒྱས་བསྟན་པ་ཆ་མ་ཚང་ན།

ད་མདོར་ན་ཅིག། ང་ཚོས་ནམ་རྒྱུན། དཔེར་ན། སྐྱབས་འགྲོ་འདོན་པའི་སྐབས་ལ་ཡང་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ལ་སྐྱབས་སུ་མཆིའོ། དམ་པའི་ཆོས་རྣམས་ལ་སྐྱབས་སུ་མཆིའོ་འཕགས་པའི་དགེ་འདུན་རྣམས་ལ་སྐྱབས་སུ་མཆིའོ་ཞེས་ལབ་དགོས་པ་རེད་མ་གཏོགས། རང་ལུགས་ཀྱི་སངས་རྒྱས་རྣམས་ལ་སྐྱབས་སུ་མཆིའོ་རང་ལུགས་ཀྱི་ཆོས་རྣམས་ལ་སྐྱབས་སུ་མཆིའོ། ཨ་རེ་བས་རང་ལུགས་ཀྱི་དགེ་འདུན་རྣམས་ལ་སྐྱབས་སུ་མཆིའོ་ཟེར་དགོས་པ་མ་རེད་བ།

བསྟན་པ་ཡིན་ནོ་ཅོག་ལ་སྟོན་པ་ཡིན་ནོ་ཅོག་ལ་ཐམས་ཅད་ལ་ཡག་པའི་སྐྱབས་སུ་འགྲོ་བ་གཅིག་དང་ཚད་མར་འཛིན་པ་རེ་བ་ཞིག་འདི་འདྲ་ཞིག་དགོས་ཀྱི་རེད་མ་གཏོགས་དེ་ལས་ཡག་པའི་ཕྱོགས་དང་རིས་སུ་གྱེས་སོང་ན། ང་རང་ཚོ་ཚོགས་ཀྱང་རྫོགས་ཀྱི་མ་རེད། ཚོགས་མ་རྫོགས་པའི་སྟེང་དུ་ལས་ངན་ཚ་པོ་བྱེད་ས་ནི། ལྷག་པར་དུ་ཨ་ནི། གཅིག་གིས་ཆོས་སྤོང་གི་ལས་ཟེར་བ་དེ་ཆགས་འགྲོ། ཆོས་སྤོང་གི་ལས་ཟེར་བ་དེ་ག་རེ་རེད་ཟེར་ན། ད་ངས་ཁྱེད་རང་ཚོ་ཞེད་སྣང་སྐུལ་གྱི་ཡོད་མ་འདྲ་ད་ཡིན་ནའི་དངོས་གནས་ཅིག་རེད་བཤད།

ཐར་པ་ཐོབ་པའི་དཀའ་ལས་ཁག་པོ་ཆེ་བ་རེད། བྱས་ཙང། དེ་ཡང་ཚང་མས་ཅིག་ཐུགས་ལ་བཞག་དགོས་པ་དེ། གལ་ཆེན་པོ་ཞིག་རང་རེད་ཤག། ག་རེད་ཟེར་ན་ང་རང་ཚོ་ནང་པ་སངས་རྒྱས་པ་ཡིན་མདོག་མདོག་བྱེད་ཀྱི་ཡོད་རེད། རབ་ཏུ་བྱུང་བ། དགེ་འདུན་གྱི། རབ་ཏུ་བྱུང་བ་ཅིག་ཡིན་མདོག་མདོག་བྱེད་ཀྱི་ཡོད་རེད། ཡིན་མདོག་མདོག་བྱས་པ་ནང་བཞིན་གྱི་ཚུལ་དང་མཐུན་པ་ཅིག་མ་བྱུང་ན། སོ་སོ་སོ་སོ་མགོ་སྐོར་གཡོག། མི་ཚེ་འཕྲོ་བརླག་བཏང་ནས་ཆོག་ས་ཁེལ་ཡོད།

ད་བཤད་པ་བ་འདི་ཚོའི་གི་དཔེར་ག་རེ་ཤོད་ད་རིགས་པའི་ལམ་ནས་དྲངས་པའི་ཅིག་ངེས་ཤེས་འདྲོང་མི་ཐུབ་ལྟ་གི་གར་བྱས་ཙང་བཤད་པ་བ་འདི་ཚོ་བཤད་གྲྭ་བ་འདི་ཚོ་དངོས་གནས་བྱས་པ་ཡིན་ན་དངོས་གནས་ཅིག་ག་རེ་ཤོད་ད་བླང་དོར་གྱི་གནས་ལ་ཨ་དཔེར་ཅིག་མ་རྨོངས་པ་ཅིག་དང་དེའི་ཅིག་རྒྱུ་མཚན་བཤད་པ་གནས་ལུགས་བཤད་པ་ཅིག་དགོས་ཀྱི་རེད་དེ་ཡིན་ན་དེང་སང་མཚམས་མཚམས་ཅིག་བཤད་གྲྭ་དེ་ཚོ་དང་ཅིག། བའི། ཀློག་པའི་ཆ་སྡེ་སྣོད་ཀློག་པའི་ཆ་དེ་ཚོ་དེ་ཞེན་ཁོག་ཆེ་ཆེ་བྱས་འདུག་ག། ཁོ་ཚོ་དཔེ་ཆ་སྦྱངས་སྦྱངས་སྦྱངས་སྦྱངས་ག་འདྲའི་རིགས་ཅིག་རེད་སོགས་ཡིན་ན། ག་འདྲའི་རིགས་ཅིག་ཡིན་ན་ད་ཁོ། ལམ་ཁ་ནོར་སོང་ཡིན་ན་ག་འདྲའི་རིགས་ཅིག་ཡིན་ན། དངོས་གནས་བྱས་པ་ཡིན་ན་སྤང་བླང་མ་ནོར་ཅིག་དང། དཔེ་ག་རེ་ཤོད་ཅིག་གནད་འགག་བཤད་པ་གནས་ལུགས་བཤད་པ་རྒྱུ་མཚན་བཤད་པ་བཅས་ཀྱི་ཐོག་ནས་ག་འདྲ།

དེ་ཡིན་དུས་ཙ་ན་ད་མདོར་ན་ང་རང་ཚོས་ཀྱིས་སོ་སོའི་གི་དཔེར་ཉམས་ལེན་བྱས་ཏེ་བཤད་པ་བྱེད་ཀྱི་ཡོད་ན་འདྲ་སྒྲུབ་པ་བྱེད་ཀྱི་ཡོད་ན་འདྲ་ནམ་ཉམས་ལེན་དེ་ལམ་དུ་འགྲོ་བ་ཅིག་དང་ཉམས་ལེན་དེ་གནད་དུ་འགྲོ་བ་ཅིག་བྱེད་དགོས་པ་རེད་མ་གཏོགས་ཉམས་ལེན་བྱེད་བཞིན་པ་ཙམ་ཞིག་གིས་འགྲིག་གི་ཡོད་པ་མ་རེད།

དེ་ཡིན་དུས་ཙ་ན་ལམ་ཁ་ནོར་སོང་ཡག་པོ་ཡོད་མ་རེད། ལམ་ཁ་ཀྱོག་ཀྱོག་མ་བྱེད་ཆེད་ཏག་ཏག་ཏག་ཏག། སོ་སོའི་བསམ་པ་ནང་བཞིན་གྱིས་དེའི་ཐོག་ལ་འགྲོ་གི་འདུག་མི་འདུག་ཡང་ནས་ཡང་དུ་བརྟག་དཔྱད་བྱེད་བསམ་བློ་བཏང། ཨཱ་ནི། བག་ཡོད་དྲན་ཤེས་བསྟེན་དགོས་ཡག་དེ་གལ་ཆེན་པོ་ཞིག་རེད་ཤག་ད་ང་ཞིག་མ་ཞིག་ངས་ཀྱི་སྐད་ཆ་རྫིག་པོ་བཤད་པ་རེད་མ་གཏོགས་ང་རང་ང་རང་ཨེ་ག་ལ་ག་པར་བྱེད་རེད་བ། དེ་རིང་འདི་ད། བླུན་པོ་སྨྲ་བ་ཉུང་ན་མཛེས་ཟེར་ཏེ་ད་མང་པོ་མང་པོ་ཞེ་དྲག་བཤད་ན། ཡང་ལྟོས་སུ་སོང་ཚེ་ད་ང་རང་ང་རང་གི་ངོ་བོ་ཚ་ག་བས་ཆགས་ས་རེད། ད་མང་པོ་ཞེ་དྲག་བཤད་མོད། ད་དེ་འདྲའི་རིགས་ཀྱི་ཕལ་ཆེར་དེ་རིང་གི་ཉིན་མོ་ལ་ཡག་པ་ཅིག་བཤད་ཡ་དེ་དེ་ཙམ་ཞིག་ཡིན་པ་འདྲ། དེ་ཡིན་དུས་ཚང་མས་དེའི་ཐུགས་ལ་བཞག་རོགས་གནང་ཞུ་རྒྱུ་ཡིན། ཨ་ནི་རྗེས་ལ་དེ་ལམ་རིམ་སྨོན་ལམ་གསུངས་དེའི་རྗེས་ལ་ཡ་ཨ་ནི། ང་ཚོས་དེའི།

ལས་འགན་རུ་ཆགས་ཀྱི་ཡོད་རེད་བྱས་ཙང། ཨ་ཚང་མས་ཐུགས་འདུན་གཅིག་གྱུར་གྱི་སྒོ་ནས་སྔས་མ་སྨོན་ལམ་བྱས་པ་ནང་བཞིན་དེ་ལྟར་དུ་འགྲུབ་པའི་ཨ་ནི་དཔེར་ག་རེ་ཤོད་སྐྱབས་འཇུག་གནང་རོགས་གནང་ཞུ་ཡག་ཡིན།

ལུས་འཁྲུངས་མིང་ལུས་མ་ཡུང་ཅན་གཙང་གླིང་ཧྲུའུ་ཡན་ཀོང་ཅན་ཕིང་དབྱང་ཏུང་ཁུན་ཡེ་ཡའོ་ཙུང་ཀྲུའུ་ཡན་ཕིང་ཁྲེན་ཁྲང་ཧྲའོ་ཞའོ་ལིང་ཧྲའོ་གོ་ཉིང་ཐང་མེ་ཡུན་ཐང་ཀྲའོ་ཆིང།

ཀུའུ་ལན་ཚོང་ཀོ་ཅིང་ཐང་ཅའོ་ཧྲི་ལི་ཏའི་ཙུའུ་ཤན་ཚའེ་ཧྲི་ཧུའོ་ལ་སོགས་པ་ལ་ཁོང་སོ་སོའི་དགེ་འདུན་བཙུན་པ་རྣམས་གཤིན་ཚེ་ལས་འདས་པ་དེ་དག་ལ་ཁོང་སོ་སོའི་གཤིན་ཚེ་ལས་འདས་པ་དེ་དག་གིས་དུས་གསུམ་དུ་བསགས་པའི་དགེ་བའི་རྩ་བ་སྦྱིན་པ་ལས་བྱུང་བ་དང་ཚུལ་ཁྲིམས་ལས་བྱུང་བ་དང་སྒོམ་པ་ལས་བྱུང་བའི་དགེ་བའི་རྩ་བ་བགྱིས་པ་བགྱིད་དུ་སྩལ་བ་དང་བགྱིས་པ་ལ་རྗེས་སུ་ཡི་རང་བའི་དགེ་བའི་རྩ་བ་དང་ཤུལ་ན་མཆིས་པ་བདག་ཅག་ཉེ་དུ་འབྲེལ་བ་རྣམས་ཀྱིས་ཚེ་ལས་འདས་པ་དེ་དག་གི་དོན་དུ་དཀོན་མཆོག་ལ་མཆོད་པ་དང་དགེ་འདུན་ལ་བསྙེན་བཀུར་བྱེད་པ་དང་བཀའ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་བསྒྲགས་པ་དང་ཆོས་སྐྱོང་ལ་གཏོར་མ་ཕུལ་བ་དང་འབྱུང་པོ་ལ་གཏོར་མ་བཏང་བ་དང་ཡུལ་མི་ཉེ་རིང་ལ་སྟོན་མོ་དྲངས་པ་ལ་སོགས་པའི་དགེ་བའི་རྩ་བ་འདི།

护生协会秉持佛陀无缘大慈、 同体大悲以及众生平等、 慈悲相待理念， 慈悲置业于二零零二年成立了中华护生协会， 以倡导救护一切众生。 尤其时代环境变迁， 放生一定要配合政府所宣导的保护生态环境。 以及物种生存条件等各方配套措施， 在放生更要护命的宗旨下， 护生协会这几年都采用筹建护生园区的方式来拯救生命， 以安养物命的方式来推广来救护生命。 目前， 护生园区于宜兰共有四处园区， 新北有一处园区， 于云嘉南地区有十处。 高平地区六处， 金门设有一处。 护生协会在众生平等、 慈悲相待的理念下， 所推广的会务有： 一、 不定期举办各类护生救生活动， 以教化世人尊重生命、 爱护生命； 二、 认养清寒学童的活动， 筹集清寒子弟助学专款项目。 以及提供海外僧籍医护经费， 带国外僧众寻找护持功德主等行动； 三、 国内外急难救助以及因生未生胎儿的免费超度登记； 四、 协助佛教慈悲置业基金会二零二一年结下的防疫共僧包发放等。 只要是护持众生、 利益众生的善行。 都是护生协会所努力的方向。
新逢释迦牟尼佛圣诞， 佛教慈悲置业花莲分会举办恭送金刚般若波罗蜜经 》 《 玉佛功德经 》， 恭请法务指导法师共同领众， 日期五月十五日， 星期三。 时间上午九点开始， 地点花莲中心，

佛教慈悲置业基金会台南分会五月共修行程。 每周二晚上七点至九点， 礼拜八十八佛弘明宝忏， 恭请慧信法师领众。 联络电话： 零六二七一六六一六， 零六二七一六六一六或零六二七一六六一二， 零六二七一六六一二。